འདི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་དཔེ་ཀློག་གི་ལེ་ཚན་ཡིན། ཐེངས་འདིའི་ལེ་ཚན་གྱི་ནང་དུ་ང་ཚོས་མི་ཤེལ་ཨོ་བྷ་མ་ཡིས་བྲིས་པའི་ཁོ་མོའི་མི་ཚེའི་ལོ་རྒྱུས་ཀྱི་དེབ་འགྱུར་བ་ཅེས་པའི་དཔེ་དེབ་འདི་ངོ་སྤྲོད་བྱེད་རྒྱུ་དང། དཔེ་དེབ་འདིའི་སྐོར་ལ་འདི་ག་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཕུན་ཚོགས་ཚེ་རིང་ལགས་གདན་ཞུ་བྱས་ནས་བགྲོ་གླེང་བྱེད་ཀྱི་ཡོད། རྒན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། དེ་ནས་རྒན་ལགས་ད་དེ་རིང་ང་གཉིས་ཀྱི་དཔེ་ཀློག་གི་བརྗོད་བྱ་ཡིན་ན་ད་ཨ་མེ་རི་ཀའི་སྲིད་འཛིན་ཨོ་བྷ་མ་གི་ཨ་ནི་ལྕམ་མི་ཤེལ་ཨོ་བྷ་མ་གིས་བྲིས་འགྱོག་གི་ད་མོ་གི་མི་ཚེའི་ལོ་རྒྱུས་ཀྱི་དེབ་རེད། ད་ནི་ཐོག་མར་རྒན་ལགས་ཁྱེད་རང་གིས་ད་དེ་རིང་གི་ང་གཉིས་ཀྱི་བརྗོད་བྱ་དེ་ལ་དེབ་འདི་འདེམས་དགོས་ཡག་གི་རྒྱུ་མཚན་དེ་ངོ་སྤྲོད་ཅིག་གནང་ན། ལགས་རེད་དཀོན་མཆོག་དོན་གྲུབ་ལགས། ངས་དེབ་འདི་ཀློག་དགོས་པའི་རྒྱུ་མཚན་ཅིག་ག་རེ་ཟེར་དགོས་རེད། རྒྱུ་མཚན་ཆེན་པོ་ཅིག་མཐོང་སོང་གང་ཡིན་ཟེར་ན་དེབ་འདི། ལྕམ། མི་ཤེལ་ཨོ་བྷ་མ་གིས་བྲིས་གནང་བ་རེད། ལྕམ་མི་ཤེལ་ཨོ་བྷ་མ་དེ། ཁོ་རང་མི་རིགས་ནག་པོ་ཅིག་རེད། བྱས་ཙང་སོ་སོའི་མི་ཚེ་སོ་སོའི་མི་རིགས་ཀྱི་ལོ་རྒྱུས་ཅིག་མི་རིགས་མི་རིགས་ད་ག་རང་གི་མི་ཅིག་གིས་བྲིས་ན་གསལ་པོ་ཤེས་ཀྱི་རེད་བ། བྱས་ཙང་ངས་འདི་དཔེ་དེབ་འདི་ཀློག་པ་ཡིན། འདི་དཔེ་དེབ་འདི་ཀློག་དགོས་པའི་རྒྱུ་མཚན་ལྟེ་བ་དེ་ག་རེ་ཡིན་ཟེར་ན་རེད་བ།

Georgia དང་ལྷོ་ཕྱོགས་ཨ་མི་རི་ཀའི་ལྷོ་ཕྱོགས་ཀྱི་མངའ་སྡེ་མང་པོ་ཅིག་ནང་ལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་གི་མགོ་སྟོད་དེ་བར་ལ་ཨ་ནི། མི་རིགས་དབྱེ་འབྱེད་ཀྱི་ཕྱོགས་ལྷུང་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན། ཨ་མི་རི་ཀའི་ལྷོ་ཕྱོགས་ཀྱི་མངའ་སྡེ་ཁག་གི་ནང་ལ Jim Crow Law ཟེར་མཁན་གྱི་ཁྲིམས་གཞི་ཞིག་ཡོད་རེད། ཁྲིམས་གཞི་དེའི་འོག་ལ། མི་རིགས་ནག་པོ་ཚོ་ལ་ཐོབ་ཐང་ཉུང་བ་ཡོད་རེད། དཔེར་ན་མི་རིགས་ནག་པོ་ཚོ་ལ་བསླབ་གྲྭ་ལོགས།

དེ་ན་ནང་ཡིན་ན་དང་པོ་དེ་སྐད་རིགས་ཡིན་ན་སྐད་རིགས་མ་འདྲ་བ་སུམ་ཅུ་སོ་གྲངས་ཀྱི་ནང་བསྒྱུར་འདུག་ཨཱ་ནི་དེ་ནི་ད་ཨ་རིའི་ནང་ལ་དཔེ་དེབ་སྐད་གྲགས་ཅན་ཞིག་དང་ཡང་དཔེ་དེབ་རྒྱུགས་ཆེ་ཤོས་ཀྱི་དེབ་ཅིག་ཆགས་འདུག་ད་ཨ་རིའི་སྤྱི་ཚོགས་ནང་ནས་དེབ་འདི་ལ་འདི་འདྲའི་གི་དོ་སྣང་ཆེན་པོ་བྱ་དགོས་ཀྱི་རྒྱུ་མཚན་དེ་ཁྱེད་རང་གིས་ག་རེ་མཐོང་གི་འདུག། ངའི་བསམ་པ་ལ་དེའི་ནང་ལ་རྒྱུ་མཚན་དེ་གཙོ་བོ་འདི་རེད། ཁོ་རང་མི་ད་གིན་ཞུས་པ་ནང་བཞིན་རེད་ཁོ་རང་མི་རིགས་ནག་པོ་ཅིག་རེད་མི་རིགས་ནག་པོའི་གནས་ཚུལ་དེ་ཁོ་རང་གིས་འགྲེལ་བཤད་བརྒྱབ་པ་རེད་ཁོ་རང་གིས་ལོ་རྒྱུས་བྲིས་པ་རེད་དེ་བར་ཁྱོན་ནས་བལྟས་ཏེ། བཅོས་མ་མ་ཡིན་པའི་གནས་ཚུལ་ཁོང་སོ་སོ་ལ་ག་རེ་བྱུང་བའི་ལོ་རྒྱུས་སོ་སོས་བྲིས་བཞག་དེབ་དེ་ལྷག་དོན་དུ། སོ་སོའི་མི་ཚང་གི་ལོ་རྒྱུས་བྱས་སོ་སོའི་གནས་ཚུལ་བྱས་སོ་སོའི་མི་རིགས་ཀྱི་ལོ་རྒྱུས་བྲིས་པ་མ་གཏོགས་མི་རིགས་གཞན་པའི་ལོ་རྒྱུས་དང་མི་རིགས་གཞན་པ་ལ་གཉའ་གནོན་ཞུ་ཞུ་མི་རིགས་གཞན་པ་ལ་འཕྱ་སྨོད་བྱས་པ་དང་དེ་འདྲའི་གནས་ཚུལ་ཁྱོན་ནས་བྲིས་མི་འདུག་མི་རིགས་ནག་པོའི་གནས་སྟངས་དེ་ཤེས་ཡ་ལ་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་འདུག་བསམས་བྱུང་བྱས་ཙང་མི་ཨ་མི་རི་ཀ་བ་ཚོས་བར་སྐབས་ཅིག་ལ་འདི་དེབ་དེ་དཔར་འགྲེམས་བྱས་ཚར་བའི་རྗེས་ལ་ཨ་ནི་དེབ་དེ་ག་རེ་ཟེར་དགོས་རེད་ཡོངས་གྲགས་ཆེན་པོ་བྱས་སྤྱི་མོས་ཆེན་པོ་ཞེ་པོ་ཅིག་བྱས་དེབ་དེ་ཡག་ཤོས་ཀྱི་གྲས་ལ་ཆགས་འདུག་བ་དེ་རེད་བཞག། ལགས་སོ་དེ་ནི་ད་དེབ་འདི་ཡིན་ན་ཅིག་ཚན་པ་གཙོ་བོ་རིགས་ག་ཚོད་ཅིག་ག་བགོས་ནས་དབྱེ་བ་ཡོད་འདུག།
དེབ་དེ་ཚན་པ་གསུམ་ལ་བེད་སྤྱོད་བཏང་བཞག།

ཆབ་སྲིད་ནང་ལ་ཁོ་རང་གི་སྐུ་ཟླ་དེ་ཆབ་སྲིད་ནང་ལ་ཚུད་པ་ཡིན་ཙང་སྲིད་འཛིན་ཆགས། དེ་འདྲ་ཡིན་ཙང་ད་མི་མང་པོ་ཆགས་ཀ་རེད་གནས་ཚུལ་མང་པོ་བྱུང་པ་རེད་དེ་འདྲའི་གི་རྐྱེན་གྱིས་ཨ་ནི། ལེ་ཚན་གསུམ་པ་དེ་ནང་ལ་གནས་ཚུལ་མང་བ་དེ་ལེ་ཚན་གསུམ་པའི་ནང་ལ་འདུག།
རེད་ད་གང་ལ་དེབ་འདི་ཅིག་བལྟས་ཚར་དུས་སྒང་ང་ད་མི་ཤེལ་ཨོ་བྷ་མ་གི་མོ་རང་གི་མི་ཚེའི་ལོ་རྒྱུས་ཀྱི་དེབ་འདི་བརྒྱུད་ནས་ཨ་མེ་རི་ཀ་གི་སྤྱི་ཚོགས་ཀྱི་ད་གནས་སྟངས་གཙོ་བོ་གང་དག་འདིའི་ནང་ལ་འགྲེལ་བཤད་བྱས་འདུག།
ད་བྱས་ཙང་ད་གིན་ངས་གོང་དུ་ཞུས་པ་ཡིན། འདི་ནང་ལ་ཆབ་སྲིད་ཀྱི་གནས་ཚུལ་དེ་ཞེ་དྲག་ཅིག་གསུང་གི་མི་འདུག་ཁོ་རང་ཁོ་རང་མ་རྩ་ནས་ང་ཆབ་སྲིད་ང་སྲིད་དོན་པ་ཅིག་མེད། རྒྱུ་མཚན་དེ་འདི་རེད་མོ། དང་པོ། སློབ་གྲྭ་དཔེར་ན་ཡ་སློབ་གྲྭར་འཛུལ་དེ་ནས་སློབ་སྦྱོང་བྱས། མཐོ་མཐོ་རིམ་སློབ་གྲྭར་ཕྱིན། མཐོ་སློབ་བྱས་མཐོ་སློབ་བྱས་པའི་རྗེས་ལ་ཨ་ནི་མོས་ཁྲིམས་བྱས་པ་རེད། ཁྲིམས་ལས་ཀ་དངོས་གནས་དེ་ཁྲིམས་ཁྲིམས་ཀྱི་ལས་ཀ་བྱས་པ་རེད་ཁྲིམས་ཀྱི་ལས་ཀ་བྱས་དེའི་རྗེས་ལ་སྤྱི་ཚོགས་ཀྱི་ལས་ཀ་བྱས་འདུག་བྱས་ཙང། ང། སྲིད་དོན་པ་ཅིག་མེད། བཤད་ཤག། ངས་རྒྱལ་ཁབ་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ཀྱི་སྐོར་ལ་ངས་འགྲེལ་བཤད་ཞིག་རྒྱག་གི་མེད། འདི་ནང་ལ་ང་དང་ངའི་སྤྱི་ཚོགས་དང་ངའི་མི་རིགས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་དང་ང་ཚོ་སོ་སོ་ལ་ག་རེ་བྱུང་བ་དང་འདི་སྐད་ཀྱི་གནས་ཚུལ་དེ་ངས་འགྲེལ་བཤད་རྒྱག་གི་ཡོད། འདི་སྐད་ཀྱི་དཔེར་ན་ང་ངས་ག་རེ་བྱས་པ་འདི་སྐད་དེ་ངས་མི་མང་ཚོ་ལ་འགྲེམས་སྟོན་བྱེད་ཡས་ཀྱི་ཆེད་དུ་ངས་གསལ་བཤད་བྱེད་ཡས་ཀྱི་ཆེད་དུ་ངས་ལུགས་སུ་ག་རེ་ཟེར་དགོས་རེད་དེབ་དེ་བྲིས་པ་ཡིན་ལུགས་གསུངས་ཤག། ལགས་སོ་དེ་ནས་ད་མོ་རང་གི་ད་འདིའི་ནང་ལ་གཙོ་བོ་དེ་སོ་སོ་མོ་རང་སྒེར་གྱི་ཨ་ནི་མི་ཚེ་གི་ཉམས་མྱོང་གཞི་བཞག་ནས་བྲིས་པ་དེ་གང་ད་མོ་རང་གི་ཅི་མི་ཚེ་སྟོད་གི་གནས་ཚུལ་དེ་གཙོ་ཆེ་གང་དག་བྲིས་འདུག་ད་ལྟའི་འདི་ནང་ལ། ད་མི་ཚེ་སྟོད་འདི་དེ་དག་གི་དང་པོ་ཤི་ཀ་གོ་ནང་ལ་སློབ་གྲྭ་ཡག་ཤོས་དེ་ཚང་མའི་ནང་ནས་ཡང་ཡང་རྩེ་གྲ་ཅིག་ཡོད་རེད་འདི་ནང་ལ་ཚུད་འདུག་ཨ་འདི་ནང་སློབ་སྦྱོང་བྱས་དེ་ནས་འདིའི་རྗེས་ལ་མཐོ་རིམ་སློབ་གྲྭ་དཔེར་ན་ཨ་མི་རི་ཀའི Princeton ནང་ཕྱིན་ཤག།

དེ་འདྲ་དེ་གང་རྫུན་མ་སོང་འདིར་བ་ཁྲིམས་བཤེར་བ་ཁྲིམས་ཀྱི་ལས་ཀ་བྱེད་མཁན་གྱི་རེད་ཤག་ཁྲིམས་རྩོད་པ་ཁྲིམས་རྩོད་པའི་ལས་ཀ་བྱེད་ཁྲིམས་རྩོད་པའི་ལས་ཀ་བྱེད་དུས་མོ་པ་རྒྱུན་རིང་པོ་ད་བྱེད་གནང་མི་འདུག་སྟེ། ཁྲིམས་རྩོད་པའི་ལས་ཀ་དེ་མི་གཞན་པ་དང་སྤྱི་ཚོགས་དང་ངས་སོ་སོའི་སྤྱི་ཚོགས་དང་སོ་སོའི་སྤྱི་ཚོགས་ལ་ཞབས་ཕྱི་ཞུ་ཐུབ་ཀྱི་མི་འདུག་ཐད་ཀར་སོ་སོའི་པེ་ཤག་བཟོ་ཡ་མ་གཏོགས་སོ་སོའི་སྤྱི་ཚོགས་ལ་ཞབས་ཞབས་ཕྱི་གང་ཡང་ཞུ་ཐུབ་ཀྱི་མི་འདུག་བསམ་ནས་མོ་འདི་ལ་སྣང་བ་ཤོར་ཕྱིན་མི་འདུག་ཨ། བྱས་ཙང་འདི་ལ་ལས་ཀ་འདི་བཞག་ཨ་ནི་མོ་མོས་སྤྱི་ཚོགས་ཀྱི་ལས་ཀ་བྱེད་འགོ་བཙུགས་ཤག། སྤྱི་ཚོགས་ཀྱི་ཞབས་ཕྱི་ཞུས་པ། དེ་དང་མཉམ་དུ་ཨ་ནི། ད་ལྟ་ཆི་ཀ་གོ་གི Medical School Medical College ཡོད་རེད་བ University of Chicago Medical College ཟེར་གྱི་འདུག་འོ་དེ་གི་འཛིན་སྐྱོང་གི་དབུ་ཁྲིད་ལས་བྱེད་གཞོན་པ་དེ་མོས་བྱས་ཤག་དེའི་བརྒྱུད་ནས་མོས་བེད་དེ་སོ་སོའི་སྤྱི་ཚོགས་ཀྱི་སོ་སོའི་མི་རིགས་སོ་སོའི་སྤྱི་ཚོགས་སོ་དེ་སྐད་དེ་ལ་རོགས་པ་བྱེད་ཡ་དང་ག་རེ་བྱེད་དགོས་ཀྱི་འདུག་འདིའི་ཞབས་ཕྱི་ཡག་པོ་ཞུ་ཞེས་བྱ། ལགས་སོ། དེ་ནས་ད་མོ་རང་ལ་མཚོན་ན་རྗེས་ལ་ཨ་མེ་རི་ཀ་སྲིད་འཛིན་ཨོ་བྷ་མ་གི་སྐུ་ཟླ་ཆགས་ནས་ཉིན་གཅིག་ད་ཕོ་བྲང་དཀར་བོའི་ནང་འཚོ་བ་སྐྱོང་མཁན་མི་དེ་འདྲའི་ཆགས་འོང་དེའི་སྒང་ང་ད་མོ་རང་གི་མི་ཚེའི་སྒང་ནས་དེ་ཅིག་འགྱུར་བ་ཆེན་པོ་ཅིག་ཡིན་རྒྱུ་རེད་ད། དེ་འདི་དེ་སྐབས་དེའི་གི་ད་མོ་རང་གི་མི་ཚེའི་གི་ཉམས་མྱོང་གཙོ་ཆེ་ད་དེབ་འདི་ནང་ལ་གང་དག་བྲིས་ནས་ཡོད་ན། ད་དེའི་ནང་ལ། མི་སིས་མི་ཤེལ་ཨོ་བྷ་མ་ཕྱི་ལོ།

རྒྱུ་མཚན་འདི་ལ་བརྟེན་ནས་མོས་མོ་སྲིད་འཛིན་གྱི་ལྕམ་དུ་ཆགས་ནས་ཕོ་བྲང་དཀར་པོ་ལ་འབྱོར་དུས་མོས་ལས་ཀ་དང་པོ་དེ་ག་རེ་བྱས་འདུག་ཟེར་ན། ཨ་མི་རི་ཀའི་ཕོ་བྲང་དཀར་པོའི་ནང་ལ་མོས་ཕོ་བྲང་དཀར་པོའི་ས་ཁྱོན་ཆེན་པོ་ཨེ་ཀར་བཅུ་བཅོ་ལྔ་བྱས་པ་ཅིག་རེད་བ། ས་ཁྱོན་ཆེན་པོ་ཞེ་པོ་ཅིག་རྒྱ་ཁྱོན་ཨེ་ཀར་ཁ་ཤས་ཅིག་ལ་འདི་བྱས་བྱས་མོས་ཚལ་བཏབ་བཞག་མོ་རང་ཚལ་བཏབ་མི་གཞན་པ་སྐད་བཏང་ཚལ་བཏབ་ཚལ་གྱི་ལས་ཀ་བྱས་བཅུག་ད་ལྟ་འདི།

ས་གནས་ཀྱི་ད་མཐོ་རིམ་སློབ་གྲྭ་རེད་ད་ག་ནང་བཞིན་སློབ་གྲྭ་ཆུང་ཆུང་རྒན་པ་དེ་འདྲའི་ཁ་ཤས་རྒན་པའི་སློབ་གྲྭ་རྒན་པའི་སྤུ་གུ་མར་གདམ་སྒྲུག་བརྒྱབ་ནས་ཨ་ནི་སློབ་སྤྱི་ཚོས་སློབ་སྤྱི་ཚོའི་བརྒྱུད་ནས་གདམ་སྒྲུག་བརྒྱབ་ནས་ཨ་ནི་ཡོང་ཨ་ནི་ཁོང་ཚོ་ད་ལྟ་འཆམ་འཆམ་ལ་འཁྲིད་དགོས་རེད་ཟེར་མོས་འཆམ་འཆམ་འཁྲིད་འཆམ་འཆམ་འཁྲིད་འཆམ་འཆམ་འཁྲིད་ན་ག་རེ་ཟེར་ན་སྤུ་གུ་ད་གོམ་པ་རྒྱག་གི་རེད་བ་གོམ་པ་བརྒྱབ་ན་འཕྲོད་བསྟེན་ལ་ཕན་གྱི་རེད་བ།

ཨ་ནི་དེ་དང་ཆབས་ཅིག་རེད་བ། ཁོང་གིས་རྦད་དེ་ཨ་མི་རི་ཀའི་ཚོང་ཁང་ཆེན་པོ Walmart དང་ད་ག་ནང་བཞིན་ཚོང་ཁང་ཆེན་པོ་མང་པོ་ཡོད་རེད་འདུག་བ་ཁོང་ཚོ་ལ་རྦད་དེ་ཁ་ལག་ཁ་ལག་གི་ནང་ལ་ཚྭ་ཉུང་ཉུང་ཡོད་པ། བྱེ་མ་ཀ་ར་ཉུང་ཉུང་ཡོད་པ་ད་ག་ནང་བཞིན་ཁ་ལག་འདི་གའི་གི་ནང་ལ་ཞག་རྩི་ཞེས་མེད་པ་བྱས་དེ་འདྲའི་ཁ་ལག་བཟོས་བཅུག་པ་ཡིན། དེ་ཚད་རྦད་དེ་གཞུང་གིས་ཚད་གཏན་འབེབས་བྱས་བཅུག་གཞུང་ལ་གཏན་འབེབས་བྱས་བཅུག་པ་ཡིན་ཟེར་དེ་འདྲས་ཀྱི་ཕྱག་ལས་གནང་བཞག་དེ་དང་ཆབས་ཅིག་བསླབ་གྲྭ་ཁག་གི་ནང་ལ་དེ་ལྟར་སྤུ་གུ་ཉིན་མའི་གུང་ལ་ཁ་ལག་སྤྲད་ཀྱི་ཡོད་རེད་གཞུང་གིས་བྱས་ཙང་བསླབ་གྲྭའི་ཁ་ལག་འདི་གའི་དེའི་ནང་ལ་ཨ་ནི་ཚྭ་ཉུང་ཉུང་ད་ག་ནང་བཞིན་ང་ཚོ་གྲོ་དང་སྲན་མ་གི་སྟོབས་བཅུད་ཡག་པོ་ཡོད་པ་བག་ལེབ་ཡག་པོ་བག་ལེབ་ཡོད་པ་དེ་འདྲའི་གི་ཁ་ལག་ཟས་ཁ་ལག་གྲ་སྒྲིག་བྱས་བཅུག་པ་ཡིན། དེ་ནས་དེ་དང་ཆབས་ཁོང་གིས་དེ་འདྲ་གནང་བ་ཡིན་ཙང་སྲིད་འཛིན་ཨོ་བྷ་མ་གིས་ཕྱི་ལོ་ཉིས་སྟོང་བཅུ་ལོ་ལ Obamacare ཟེར་མཁན་གྱི་ཨ་ནི་འཕྲོད་བསྟེན་ལྟ་སྐྱོང་གི་ལས་རིམ་ཅིག་འགོ་བཙུགས་ཐུབ་པ་རེད།

ཨ་ནི་སྲིད་འཛིན་ཨོ་བྷ་མ་གིས་ཕྱི་ལོ་ཉིས་སྟོང་བཅུའི་ལོ་ལ་ཨ་ནི་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་བརྒྱུད་ནས་རྒྱལ་ཡོངས་ནང་ལ་ཨ་ཨོ་བྷ་མ་ཀེ་ཨེར་ཟེར་མཁན་གྱི་འཕྲོད་བསྟེན་ལྟ་སྐྱོང་ཅིག་གཏུགས་སུ་འཕྲོད་བསྟེན་ལྟ་སྐྱོང་གི་ཁྲིམས་གཞི་གསར་པ་ཞིག་བཟོས་ཐུབ།
ལགས་སོ་ལགས་སོ་ལགས་སོ་ཨ་ནི་ཕུན་ཚོགས་ལགས་ད་དྲི་བ་ཐ་མ་དེ་ཨ་ནི་སྤྱིར་བཏང་ད་དེབ་ཅིག་ཀློག་དུས་སྤྱིར་བཏང་དེབ་དེ་ད་མི་སུ་ཅིག་གི་དེབ་ཅིག་ཀློག་པ་ཡིན་ན་ད་ཨ་ནི་དེབ་དེའི་ནང་ལ་ཅིག་ཤེས་འདོད་པ་མང་པོ་ཅིག་དང་དེ་ནས་ཡང་དེབ་ཁ་ཤས་མར་ཀློག་གིན་སོང་དུས

ཨ་མ་ད་ག་ནང་བཞིན་ནང་ལས་གནང་བཞུགས་ཀྱི་ཡོད་རེད་བཞུགས་གནང་བཞུགས་ཀྱི་བཞུགས་པ་རེད་རྗེས་ལ་ཕྱག་ལས་ལ་ཕེབས་ཤག། ཡིན་ན་ཡང་མི་ཚང་སྐྱོ་པོ་ཅིག་རེད་ཤག་དེ་འདྲའི་མི་མི་ཚང་སྐྱོ་པོ་ཅིག་གི་བུད་མེད་ཅིག་ཕོ་བྲང་དཀར་པོ་ལ་འདུག་སེ་ཕེབས་རེད་བ། ཕོ་བྲང་དཀར་པོ་ཕེབས་དུས་ཕོ་བྲང་དཀར་པོ་ལ་སླེབས་དུས་རྦད་དེ་ཕོ་རྫིག་པོ་ཞེ་པོ་ཅིག་གི་ཡ་མཚན་པོ་ཨ་ནི་བསམ་བརྗོད་ལས་འདས་པའི་རྦད་དེ་རྒྱས་སྤྲོས་དང་ལྡན་པ་བྱས་པ། ཡག་པོ་ཞིག་མཐོང་དུས་ཨ་ནི་ཁང་པ་མང་པས་ཧ་ལས་ཧ་ལས་ཤག་ད་ཉི་མ་གཅིག་སྲིད་འཛིན་ཁོ་རང་ཚོ་ཨོ་བྷ་མ་སྲིད་འཛིན་ཆགས་པའི་ལོ་རྗེས་མ་དེ་ཁོ་ཚོ་ཕ་གིར་ཕར་ཕེབས་དུས་ཨ་ག་རེ་ཟེར་རེད་ཨ་མི་རི་དེ་འདྲ་ཨིང་ལན་ལ་ཕེབས་དུས་ཨ་ཨིང་ལན་ལ་ཕེབས་དུས་ཨིང་ལན་ལ་རྒྱལ་མོ་མཇལ་ཁ་ཕེབས་པ་རེད་ཟེར་རྒྱལ་མོ་མཇལ་དུས་ཨིན་ཇིའི་གི་རྒྱལ་ཕོ་བྲང་རྒྱལ་མོའི་ཕོ་བྲང་བྷ་ཀིང་ཀེམ་ཕ་ལེ་སི་མཐོང་མཐོང་དུས་ཨ་ཁྱོན་ནས་དཔེ་ཁོ་ཚོ་དེ་ལ་ཧ་ལས་ས་དཔེ་ཁྱོན་ནས་རྒྱུ་མཚན་དེ་ག་ཟེ་ཕོ་བྲང་དཀར་པོ་ལ་ཁང་པ་བདུན་བརྒྱ། ཁང་པ་བརྒྱ་དང་བདུན་ཅུ་དོན་ལྔ་ཅིག་ཡོད་རེད་ཟེར་ཁང་མིག། ཕ་གིའི་དབྱིན་ཇིའི་གི་རྒྱལ་མོའི་ཕོ་བྲང་ལ་ཁང་མིག་བདུན་བརྒྱ་བདུན་ཅུ་དོན་ལྔ་ཡོད་རེད་ཟེར། དེ་འདྲ་ཟེར་དུས་ཁང་མིག་མང་ཉུང་ཁོ་རང་གི་ཁྱད་པར་དེ་ག་ཟེ་འདུག་ཆ་རྐྱེན་མ་འདྲ་འདུག་ཕ་གིའི་ཁང་མིག་ཆེ་ཞིག་འདུག་གྲ་རྒྱས་པ་ཞིག་འདུག་སོང་ནས་ཧ་ལས་ཤག་བྱས་ས་མོ་ཧ་ལས་པའི་གནས་ཚུལ་ཅིག་དེ་འདྲ་བྱུང་ཤག།
ད་དེ་རིང་རྒན་ལགས་ང་དང་མཉམ་དུ་མི་ཤེལ་ཨོ་བྷ་མ་གི་མི་ཚེའི་ལོ་རྒྱུས་ཀྱི་སྟེང་དུ་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཕུན་ཚོགས་ཚེ་རིང་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།